འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། དེ་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི། བོད་ཟླ་བདུན་པ་ཚེས་ཉི་ཤུ་རྩ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པ་ཚེས་བཅུ་གཉིས་གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་དགོས་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་གི་ཐོག་མ་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། མོ་རོ་ཀོ་རྒྱལ་ཁབ་ནང་ལ་ས་འགུལ་བྱུང་སྟེ་གོད་ཆག་ཆེན་པོ་བྱུང་བར། ཐུགས་གསོའི་གི་གསུང་འཕྲིན་དང་རོགས་སྐྱོར་གྱི་ཞལ་འདེབས་གནང་ཡོད་པའི་སྐོར་གྱི་གནས་ཚུལ་བཅས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། ལེགས་སྦྱར་སྐད་དུ་ཝ་སུ་དེ་ཝ་ཀུ་ཏུམ་བ་ཀམ་ཞེས་འཛམ་གླིང་ནི་ཁྱིམ་ཚང་གཅིག་ཡིན་ཞེས་བརྗོད་ཚིག་འོག་རྒྱ་གར་གྱི་རྒྱལ་ས་ལྡི་ལིར་བསྐོང་ཚོགས་གནང་བའི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན G20དེ་བཞིན་འདི་ཚེས་བཅུ་ཉིན་མཇུག་སྒྲིལ་གནང་སྟེ། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དུ་རྒྱ་ནག་གི་རྒྱལ་ས་པེ་ཅིང་ནས་བོད་དོན་གླེང་བ་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་དགོས་ཡིན། དེ་རིང་གི་གསར་འགྱུར་ཁག་རྒྱང་སྲིང་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མོ་རོ་ཀོ་རྒྱལ་ཁབ་ནང་ལ་ས་འགུལ་གྱི་གོད་ཆག་ཚབས་ཆེན་བྱུང་བར་ཐུགས་གསོའི་གི་གསུང་འཕྲིན་དང་རོགས་སྐྱོར་གྱི་ཞལ་འདེབས་གནང་ཡོད་པའི་གནས་ཚུལ་ཐོན། དེ་ཡང་ཨ་རབ་ཡུལ་གྱི་མོ་རོ་ཀོ་རྒྱལ་ཁབ་ནང་དུ་ཉེ་ལམ་སྤྱི་ཟླ་དགུ་པ་ཚེས་བརྒྱད་ཉིན་ས་འགུལ་ཚད་དྲུག་དང་ཚེག་བརྒྱད་བརྒྱབ་ནས་གི། མི་གྲངས་ཉིས་སྟོང་བརྒྱ་དང་ཉི་ཤུ་རྩ་གཉིས་འདས་གྲོངས་སུ་འགྲོ་ཡོད་པ་མ་ཟད་ཡུལ་མི་འབུམ་ཕྲག་ཁ་ཤས་ཀྱི་འཚོ་ཐབས་ལ་གནོད་འཚེ་ཚབས་ཆེན་ཕོག་ཡོད་པར་བརྟེན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་ཕོ་བྲང་དུ་ཕྱི་ཟླ་དགུ་པ་ཚེས་བཅུ་གཅིག་ཉིན་མོ་རོ་ཀོ་སྲིད་བློན་གྱི་མཚན་ཐོག་ཏུ་ཐུགས་གསོའི་གི་གསུང་འཕྲིན་གནང་ཡོད་པ་དེའི་ནང། ས་འགུལ་དེ་ཡི་ནང་ལ་འདས་གྲོངས་སུ་འགྲོ་བའི་གི་ནང་མི་ཚོ་ལ། གདུང་སེམས་མཉམ་བསྐྱེད་ཡོད་པ་དང་གོད་ཆག་ཕོག་མཁན་ཡོངས་ལ་ཐུགས་སྨོན་སྐྱབས་འཇུག་ཡོད་པ་མ་ཟད་མགོན་པོ་གང་ཉིད་ཀྱི་དགའ་ལྡན་ཕོ་བྲང་ཡིག་ཚང་བརྒྱུད་ནས་ཞལ་འདེབས་རྒྱ་ཆེན་ཞིག་གནང་ཡོད་པ་སོགས་ཀྱི་སྐོར་འཁོད་ཡོད་པ་རེད། མོ་རོ་ཀོ་རྒྱལ་ཁབ་ནི་ཨ་ཧྥེ་རི་ཀ་གི་བྱང་ཕྱོགས་སུ་ཆགས་པའི་ཨ་རབ་ཀྱི་མི་རིགས་ཡིན་པ་དང་མི་འབོར་ས་ཡ་སུམ་ཅུ་སོ་བདུན་ལྷག་ཙམ་ཡོད་པ་རེད། གཙོ་ཆེ་ཤོས་ཁ་ཆེ་ཨི་སི་ལམ་གྱི་ཆོས་ལུགས་ལ་དད་པ་བྱེད་མཁན་གི་རྒྱལ་ཁབ་ཞིག་ཡིན་པ་རེད་འགི། ཐེ་ཝན་གཞུང་གིས་མེག་སི་ཀོ་ཡི་གི་གྲོས་ཚོགས་འཐུས་མི་དང་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སི་ལོ་བ་དོ་ཁ་རོ་མཆོག་ཐེ་ཝན་ནང་ལ་གཞུང་འབྲེལ་གྱི་འཚམས་གཟིགས་དུ་གདན་འདྲེན་ཞུས་པ་ལྟར་ཁོང་ཕེབས་ཡོད་པ་དང་སྤྱི་ཟླ་དགུ་བ་ཚེས་བཞི་ཉིན་གྲོས་ཚོགས་འཐུས་མི་ཁོང་ཐའེ་ཝན་བོད་ཀྱི་དོན་གཅོད་ལས་ཁུངས་སུ་ཆེད་ཕེབས་གནང་བ་དང་ཐའེ་ཝན་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་གི་གཙོས་པའི་གི་ལས་བྱེད་པ་རྣམས་ཀྱིས་ཀྱི་ཁོང་ལ་འཚམས་འདྲི་དང་དགའ་བསུ་སྣེ་ལེན་ཞུས་ཡོད་པ་རེད། ཐའེ་ཝན་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་དང་ལས་བྱེད་པ་ཚོ་ཡིས་ཀྱི་གྲོས་ཚོགས་འཐུས་མི་ཁོང་ལ་དོན་གཅོད་ལས་ཁུངས་ཀྱི་ལས་འགན་ཁག་འགྲེལ་བཤད་གནང་བ་དང་ཆབས་ཅིག་བོད་ནང་འཕྲད་བཞིན་པའི་གི་འཛའ་དྲག་གི་གནས་སྟངས་སྐོར་ལ་གླེང་སློང་བྱུང་ཡོད་པ་རེད། དེ་བཞིན་ད་ལྟ་བོད་ནང་བོད་པའི་གི་སློབ་ཕྲུག་རྣམས་བཙན་ཤེད་ཀྱི་སྒོ་ནས་རྒྱ་ནག་གཞུང་གིས་བཙུགས་པའི་གི་གཏན་འཇགས་སློབ་གྲྭ་ཁག་ནང་ལ་གཏོང་བཞིན་པ་དང། རྒྱ་ནག་གཞུང་གི་སྲིད་ཇུས་འདྲ་མིན་བེད་སྤྱོད་བྱས་ནས་གི་བོད་རིགས་ཀྱི་ངོ་བོ་རྩ་བརླག་ཏུ་འགྲོ་བཞིན་པའི་གི་ཉེན་ཁ་ཡོད་བཞིན་པ་སོགས་ཀྱི་གི་ཐད་ལ་ཡང་གླེང་སློང་བྱས་ཡོད་པ་རེད་གྲོས་ཚོགས་འཐུས་མི་སི་ལ་བྷ་དོ་ཁོང་ནི་བོད་དོན་ཡི་ཐད་ལ་སེམས་ཁུར་གནང་མཁན་ཞིག་ཡིན་པ་དང་ཁོང་ཐེངས་འདིའི་བོད་ཀྱི་དོན་གཅོད་ལས་ཁུངས་ནང་ལ་འཚམས་གཟིགས་སུ་ཕེབས་ནས་གི་བོད་དོན་བདེན་མཐའ་གསལ་ཐབས་ལ་རྒྱུན་ཆད་མེད་པའི་གི་རྒྱབ་སྐྱོར་མུ་མཐུད་ནས་གི་བྱེད་རྒྱུ་ཡིན་པ་སྐོར་གསུངས་ཡོད་པའི་གནས་ཚུལ་ཐོན། ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་ལ་གནས་སྡོད་བྱེད་མཁན་གྱི་བོད་མི་ཚོ་ཡིས་བོད་ཀྱི་མང་གཙོ་དུས་ཆེན་གྱི་སྲུང་བརྩི་གཟི་བརྗིད་ཞུས་ཡོད་པའི་གནས་ཚུལ་ཐོན། དེ་ཡང་ཕྱི་ཟླ་དགུ་པ་ཚེས་བཅུ་གཅིག་ཉིན་ཉི་ཧོང་གི་རྒྱལ་ས་ཊོག་ཁྱོ་ནས་གནས་ཚུལ་སྤེལ་བར་གཞིགས་ན། ཉི་ཧོང་ནང་ལ་གནས་སྡོད་བོད་མི་ཁག་ཅིག་དང་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཅིག་གིས་ཉི་ཧོང་ནང་ལ་རྟེན་གཞི་བྱས་པའི་བོད་ཁང་ནང་ལ་ལྷན་འཛོམས་བྱས་ནས་གི་བོད་ཀྱི་གི་མང་གཙོ་དུས་ཆེན་ཐེངས་དྲུག་ཅུ་རེ་གསུམ་པ་དེ་སྲུང་བརྩི་ཞུས་ཡོད་པ་རེད། སྐབས་དེ་དུས་སྐབས་དེ་དུས་ལྷོ་ཀོ་རི་ཡ་ནང་ལ་གནས་སྡོད་བྱེད་མཁན་གྱི་བོད་མི་ཚོ་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཅིག་གིས་ཀྱང་དྲ་ལམ་གྱི་བརྒྱུད་ནས་མཉམ་ཞུགས་བྱས་ཡོད་པ་རེད། ཡང་གནས་ཚུལ་ནང་ལ་འཁོད་པར་གཞིགས་ན། ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨ་ཅཱ་ར་ཡེ་ཤེས་ཡེ་ཤེས་ཕུན་ཚོགས་ལགས་དང་བོད་མི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཡེ་ཤེས་ལགས་གཉིས་ནས་གོང་ས་མཆོག་གི་སྐུ་པར་ལ་མཇལ་དར་ཕུལ་བ་དང་བོད་མི་ཚོ་ལ་བོད་རྒྱལ་ཁབ་ཀྱི་རྒྱལ་གླུ་གཏོང་བ་སོགས་ཀྱི་གི་བོད་ཀྱི་གི་དམངས་གཙོ་དུས་ཆེན་ཐེངས་དྲུག་ཅུ་རེ་གསུམ་པ་དེ་གཟི་བརྗིད་ངང་ལ་ཚུགས་ཡོད་པའི་གི་གནས་ཚུལ་ཐོན་གི། སྦེ་ལ་ཀུ་པེ་ཉེ་འགྲམ་དུ་རྒྱ་གར་གྱི་བྷ་ར་ཐི་མ་ཏཱ་མཐོ་སློབ་ཁང་དུ། མ་འོངས་པའི་མདུན་ལམ་དང་བཟང་སྤྱོད་ཀྱི་བརྗོད་གཞི་ཡི་ཐོག་ནས་འཕགས་བོད་གཉིས་ཀྱི་གི་ན་གཞོན་དང་འདུ་འཛོམས་ཞིག་གནང་ཡོད་པའི་གནས་ཚུལ་ཐོན་གི་དེ་ཡང་ཕྱི་ཟླ་དགུ་པ་ཚེས་བཅུ་གཅིག་ཉིན་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པེ་བོད་མི་ཡི་གཞིས་ཆགས་ཀྱི་ཉེ་འགྲམ་དུ་རྒྱ་གར་གྱི་བྷ་ར་ཐི་མ་ཏཱ་མཐོ་སློབ་ཁང་ནང་དུ་མེ་སོར་རྟེན་གཞི་བྱས་པའི་གཞན་ཕན་ཐུགས་བརྩེ་ཚོགས་པ་དང་རྒྱ་གར་མཐོ་སློབ་ཁང་གཉིས་ཀྱི་གི་ཟུང་འབྲེལ་གི་ཐོག་ནས་གོ་སྒྲིག་འོག། ས་གནས་འཕགས་བོད་གཉིས་ཀྱི་གི་སློབ་གྲྭ་ཁག་བརྒྱད་ཀྱི་གི་སློབ་ཕྲུག་ཉིས་བརྒྱ་ལྷག་ཙམ་ཞིག་ལྷན་འཛོམས་གི་ཐོག་ནས་སློབ་ཕྲུག་ཕན་ཚུན་བར་ལ་འབྲེལ་བ་བཞག་རྒྱུ་དང། མི་ཡི་གི་སྤྱི་ཚོགས་ནང་དགོས་མཁོ་ཆེ་བའི་ཀྱི་མདུན་ལམ་དང་བཟང་སྤྱོད་ཀྱི་བརྗོད་གཞི་ཡི་ཐོག་འབྲེལ་ཡོད་ཆེད་ལས་པ་རྣམ་པས་གསུང་བཤད་གནང་བའི་ཀྱི་འདུ་འཛོམས་ཞིག་གནང་ཡོད་པ་རེད། ད་ནས་ཀྱི་ས་གནས་སུ་འཕགས་བོད་ན་གཞོན་འདུ་འཛོམས་གནང་བ་འདི་ནི་ཆེ་ཤོས་ཤིག་ཡིན་པ་བསོད་ནམས་ཕུན་ཚོགས་ལགས་ཀྱིས་གི་ངོ་སྤྲོད་གནང་གྱི་ཡོད་པ་རེད། དང་མ་འོངས་པར་མི་རིགས་གཉིས་ཀྱི་གི་ན་གཞོན་ཚོའི་བར་དེ་ལྟ་བུའི་ཤེས་ཡོན་གྱི་ཐོག་ནས་མུ་མཐུད་ནས་གི་འབྲེལ་ལམ་བཞག་རྒྱུ་ཡི་རེ་བ་དང་འཆར་གཞི་ཡོད་པ་སྐོར་ངོ་སྤྲོད་གནང་གི་ཡོད་པའི་གནས་ཚུལ་ཐོན་གི། རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་དཀྱིལ་ཤར་ཨེ་ཤི་ཡ་གྱི་རྒྱལ་ཁབ་ཁག་གི་བརྒྱུད་ནས་འགྲོ་ཐུབ་པའི་གི་རི་ལིའི་ལྕགས་ལམ་གསར་པ་ཞིག་རྒྱག་རྒྱུ་ཡིན་པ་དེ་ནི་དཀྱིལ་ཤར་གྱི་རྒྱལ་ཁབ་ཁག་དང་ལྷོ་ཤར་ཨེ་ཤི་ཡ་གྱི་རྒྱལ་ཁབ་ཁག་བར་མཚོ་ཐོག་ལ་འབབ་ཚུགས་ཀྱི་གྲོས་འཆམ་ནང་ལ་ཚུད་ཡོད་ལུགས། རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ཀྱིས་གསུངས་ཡོད་པ་རེད། དེ་ཡང་འཆར་གཞི་དེ་ནི་རྒྱ་གར་རྒྱལ་ས་ལྡི་ལིའི་ནང་ཚུགས་པའི་གི G20 ཟེར་བའི་གི་འབྱོར་ལྡན་ཅན་གྱི་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་ཐོག་ཡོངས་ཁྱབ་ཀྱི་གསལ་བསྒྲགས་བྱས་ཡོད་པ་རེད། དེའི་དམིགས་ཡུལ་ནི་ལྕགས་ལམ་དེ་ལ་བརྟེན་ནས་རྒྱ་གར་དང་འབྲེལ་མཐུད་བྱེད་རྒྱུ་དེ་ཨ་རི་དང། Saudi Arabia། ཡུ་རོབ་མཉམ་འབྲེལ་སྒྲིག་འཛུགས། ཨ་རབ་མཉམ་འབྲེལ་རྒྱལ་ཁབ་བཅས་དང་འབྲེལ་བ་ཡོད་པའི་གི་རྒྱལ་མཚམས་བརྒལ་བའི་གི་ལྕགས་ལམ་དང། མཚོ་ཁ་ཡི་འབབ་ཚུགས་གསར་པ་ཞིག་བརྒྱུད་དེ། རྒྱལ་ཁབ་དེ་ཚོ་བར་གྱི་ཚོང་འབྲེལ་དེ་གཞི་རྒྱ་ཇེ་ཆེ་དུ་གཏོང་རྒྱུ་ཡིན་པ་མ་ཟད། དེ་ནི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་གི་འཆར་ཇུས་དེ་ལ་ཁ་གཏོད་བྱ་རྒྱུ་གི་ཆེད་དུ་ཡིན་པ་རེད་འདུག། ཨ་རི་ཡི་སྲིད་འཛིན་ཇོན་བྷ་དན་མཆོག་གིས་ད་ལྟ་ཡི་ཆར་རྒྱ་ནག་གཞུང་གིས་ཐའེ་ཝན་ལ་བཙན་འཛུལ་བྱེད་སྲིད་གི་མ་རེད། རྒྱ་ནག་རང་ཉིད་ཀྱི་དཔལ་འབྱོར་ཐོག་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་པར་བརྟེན། རྒྱ་ནག་གིས་ཐའེ་ཝན་ལ་བཙན་འཛུལ་བྱེད་རྒྱུ་ཀྱི་དུས་ཚོད་ཡོད་མ་རེད་ཅེས་ཝེ་ནཱམ། ཡུའེ་ནན་ནས་གསུངས་ཡོད་པའི་ཀྱི་གནས་ཚུལ་ཐོན་གི། དེ་ཡང་ཨ་རི་ཡི་ཕོ་བྲང་དཀར་པོ་ནས་བརྙན་ཐུང་ཞིག་གི་ཐོག་ནས་ཨ་རི་ཡི་སྲིད་འཛིན་ཇོན་བྷ་དན་གྱིས་ཡུའེ་ནན་ནང་ལ་རྒྱལ་དོན་གྱི་འཚམས་གཟིགས་ཕེབས་པའི་སྐབས། གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། ད་ལྟ་ཡི་ཆར། རྒྱ་ནག་པེ་ཅིན་གཞུང་ལ་དཔལ་འབྱོར་གྱི་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་པར་བརྟེན། ཐའེ་ཝན་ནང་ལ་བཙན་འཛུལ་བྱེད་རྒྱུ་གི་དུས་ཚོད་ཡོད་མ་རེད་ཅེས་གསུངས་ཡོད་པ་རེད། ཡིན་ན་ཡང་ཨ་རིའི་སྲིད་འཛིན་ཇོན་བྷ་དན་མཆོག་གིས་མུ་མཐུད་ནས་གསུངས་ན། ངས་རྒྱ་ནག་ལ་འགལ་ཟླ་བཟོ་རྒྱུ་གི་འདོད་པ་མེད། རྒྱ་ནག་ལ་བཀག་འགོག་བཟོ་རྒྱུ་གི་འདོད་པ་ཡང་མེད། ཨ་རི་དང་རྒྱ་ནག་གཉིས་བར་གྱི་འབྲེལ་བ་དེ་འཕེལ་རྒྱས་དང་བརྟན་ལྷིང་ཡོང་རྒྱུ་གི་རེ་བ་ཡོད་ཅེས་གསུངས་ཡོད་པའི་གནས་ཚུལ་ཐོན། དབྱིན་ཇི་ཡི་གྲོས་ཚོགས་ཐོག་ལ་ཉམས་ཞིབ་བྱེད་མཁན་གྱི་སྐྱེས་པ་ལོ་ན་ཉི་ཤུ་ཙམ་སོན་པ་ཞིག་གིས་རྒྱ་ནག་གཞུང་གི་སོ་ཉུལ་ཡིན་པའི་གི་དོགས་གཞི་ཡི་འོག་དབྱིན་ཇི་གཞུང་གིས་འཛིན་བཟུང་བྱས་ཡོད་ཀྱང་དོ་བདག་གིས་རྒྱ་ནག་གི་སོ་ཉུལ་ཡིན་པ་གི་ངོས་ལེན་བྱས་མེད་པ་རེད། དེ་དང་ཕྱོགས་མཚུངས་མི་དེ་ཡི་གི་རོགས་པ་སྐྱེས་པ་ལོ་ན་སུམ་ཅུ་སོན་པ་ཞིག་ཀྱང་རྒྱ་ནག་གི་སོ་ཉུལ་ཡིན་པའི་གི་རྒྱུ་མཚན་དེ་ཡི་ཐོག་ནས་དབྱིན་ཇི་གཞུང་གི་གསང་བའི་མི་སྣ་གི་འཛིན་བཟུང་བྱས་ཡོད་པ་རེད། གོང་ཞུས་གི་གནད་དོན་དེ་དང་འབྲེལ་བའི་གི་ཐོག་དབྱིན་ཇི་གི་སྲིད་བློན་རི་ཤི་སུ་ནག་མཆོག་གིས་གཟའ་ཉི་མ་ཉིན G20 ཟེར་བའི་གི་ཡར་ཐོན་གྱི་གི་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་ཡི་སྐབས་རྒྱ་ནག་གི་སྲིད་བློན་ལི་ཆང་ལ་ཐད་ཀར་གི་རྒྱ་ནག་གཞུང་གི་དབྱིན་ཇིའི་གྲོས་ཚོགས་ཀྱི་དམངས་གཙོ་ལ་ཐེ་ཇུས་བྱེད་པ་སོགས་གཅིག་གི་བྱ་སྤྱོད་ནང་གསལ་བཤད་རྒྱག་དགོས་ཅེས་རྒྱ་ནག་གི་སྲིད་བློན་ལི་ཆང་ལ་དྲི་བ་བཏང་ཡོད་པ་རེད། ཡིན་ན་ཡང་དེའི་ཐོག་ལ་ལི་ཆང་གིས་འདི་ཡིན་འདི་མིན་གྱི་ལན་འདེབས་གང་ཡང་བྱས་མེད་པའི་གནས་ཚུལ་ཐོན་ཡོད། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གནས་ཚུལ་ཞིག་ཉན་རོགས་གོ། ལེགས་སྦྱར་སྐད་དུ་བ་སུ་དེ་བ་ཀུ་ཏུམ་བ་ཀམ་ཞེས་འཛམ་གླིང་ནི་ཁྱིམ་ཚང་གཅིག་ཡིན་ཞེས་བརྗོད་ཚིག་འོག་རྒྱ་གར་གྱི་རྒྱལ་ས་ལྡི་ལིར་བསྐོང་ཚོགས་གནང་བའི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན G-20 དེ་བཞིན་འདི་ཚེས་བཅུ་ཉིན་མཇུག་སྒྲིལ་གནང་སྟེ་ཡོངས་ཁྱབ་ཀྱི་བསྒྲགས་གཏམ་ཞིག་སྤེལ་བའི་ནང། སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་འགོ་ཁྲིད་ཚོ་ནི་འཛམ་གླིང་གཅིག་ཁྱིམ་ཚང་གཅིག་མ་འོངས་མདུན་སྐྱོད་གཅིག་གི་ཐོག་མཉམ་སྐྱོད་བྱེད་རྒྱུ་ཡིན་པ་བསྒྲགས་ཏེ། དེ་རིང་ང་ཚོས་ཐག་གཅོད་གང་བྱས་པ་དེས་མ་འོངས་འཛམ་གླིང་དང་ཐད་ཀར་འབྲེལ་བ་ཆགས་ཡོད་པ་མ་ཟད་ད་ལྟའི་ཆར་འཛམ་གླིང་ནང་དམག་འཁྲུག་དང་རྩོད་རྙོག་འབྱུང་བཞིན་པ་རྣམས་ལ་ཧ་ཅང་གི་བློ་འཚབ་ཡོད་པ་བརྗོད་དེ་ཡུཀ་རེན་དམག་འཁྲུག་གི་སྐོར་རྒྱལ་ཁབ་ཉི་ཤུ་ཡིས་དེ་སྔོན་སྦ་ལི་རུ་གོ་བསྡུར་བྱས་པའི་ཕྱིར་དྲན་གྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཚོགས་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཐོག་གྲོས་འཆམ་བྱུང་བའི་ཁག་རྒྱལ་ཁབ་སོ་སོའི་ལངས་ཕྱོགས་དང་གྲོས་ཆོད་ཁག་ནན་བརྗོད་བྱས་འདུག་པ་མ་ཟད་ཚང་མས་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་དང་མཐུན་པའི་སྒོ་ནས་འཇིགས་སྐུལ་དང་དྲག་ཤུགས་ལ་བརྟེན་ནས་གཞན་གྱི་མངའ་ཁོངས་དང་བདག་དབང་དེ་བཞིན་རང་བཙན་ལ་གནོད་སྐྱོན་བཏང་ན་འགྲིག་ཐབས་མེད་པ་མ་ཟད་ངེས་པར་དུ་སྔོན་འགོག་བྱེད་དགོས་པ་བརྗོད་འདུག་འོན་ཀྱང་གོང་ཞུས་བསྒྲགས་གཏམ་ནང་དྲག་ཤུགས་ཀྱིས་བརྒྱུད་ནས་གཞན་གྱི་མངའ་ཁོངས་ཀྱི་ཁེ་ཕན་བརྩོན་ལེན་བྱས་པར་ངོ་རྒོལ་བྱས་ཡོད་ཚུལ་བརྗོད་པ་ལས་ཐད་ཀར་ར་ཤི་ཡའི་བཙན་འཛུལ་སྐོར་གླེང་སློང་བྱས་མེད་པ་རེད། གནད་དོན་དེའི་ཐད་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཚོགས་གཞོན་དང་ཕྱི་སྲིད་ཉམས་ཞིབ་པ་སྐུ་ཞབས Harsh Pant ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། a day before that declaration happened.
ནུབ་ཕྱོགས་དང་ར་ཤི་ཡ་གཉིས་བར་རྣོ་ངར་ཅན་གྱི་དུས་སྐབས་འདིར་རྒྱ་གར་ནི་གལ་འགངས་ཆེན་པོ་ཆགས་ཡོད་ལ། ཕྱོགས་གཉིས་བར་བར་བརྒལ་བྱེད་ཐུབ་པའི་ནུས་པ་དེ་ཡང་རྒྱ་གར་ལ་ཡོད། མང་པོ་ཞིག་གིས་ད་རེས་ཚོགས་ཆེན་ཐོག་མང་མོས་ཀྱི་ཐོག་ནས་བསྒྲགས་གཏམ་སྤེལ་རྒྱུ་ཁག་པོ་ཡིན་པ་ཚོད་དཔག་གནང་ཡོད་ཀྱང་མཐའ་མ་དེར་ཡོངས་ཁྱབ་ཀྱི་བསྒྲགས་གཏམ་དེ་སྤེལ་ཐུབ་པ་བྱུང་ཡོད། འོན་ཀྱང་དེའི་ནང་ར་ཤི་ཡ་ལ་ཐད་ཀར་ཚིག་རྩུབ་དང་སྐྱོན་བརྗོད་རིགས་བྱས་མེད་པ་གསལ་པོ་རེད་ལ་ར་ཤི་ཡ་ཡི་ངོས་ནས་ཀྱང་བསྒྲགས་གཏམ་གྱི་ནང་དུ་རྡུལ་ཕྲན་མཚོན་ཆ་བཀོལ་སྤྱོད་དང་འབྲེལ་བའི་འཇིགས་སྐུལ་རིགས་བྱས་མི་ཆོག་པའི་གནད་དོན་དེ་ཡང་ཁས་ལེན་བྱས་ཡོད་པས་གང་ལྟར་ད་རེས་བསྒྲགས་གཏམ་ནང་དུ་ཕྱོགས་གཉིས་ཀ་ཡི་དགོས་མཁོ་མང་པོ་ཞིག་གླེང་ཐུབ་པ་བྱུང་ཡོད་ཅེས་འགྲེལ་བརྗོད་གནང་བྱུང། རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་ཐོག་ཡོངས་གྲགས་ཀྱི་གནས་ཚུལ་ཞིག་ནི་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་བསྡུས་པའི་ཨ་ཧྥེ་རི་ཁའི་མཐུན་ཚོགས African Union དེ་བཞིན G20གྱི་ཚོགས་མི་ཁོངས་སུ་བཅུག་ཡོད་པར་སྲིད་བློན་མོ་དི་ཡིས་ཡོངས་ཁྱབ་གསལ་བསྒྲགས་གནང་ཡོད་པ་མ་ཟད་ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་སྲིད་བློན་མོ་དི་ཡིས་གསུང་བཤད་གནང་བའི་ནང། ཏོག་དབྱིབས་ནད་དུག་དང་ཡུཀ་རེན་དམག་འཁྲུག་སོགས་ཀྱིས་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཏེ། རྒྱལ་ཁབ་ཕན་ཚུན་བར་གྱི་ཡིད་ཆེས་དང་འབྲེལ་ལམ་སོགས་ཇེ་སྡུག་ཏུ་སོང་བའི་དུས་སྐབས་འདིར་ཚང་མས་མཉམ་རུབ་ཀྱིས་ནུས་ཤུགས་གོང་འཕེལ་དང་བདེ་འཇགས་སྲུང་སྐྱོབ། དྲག་སྤྱོད་རིང་ལུགས་ལ་ཕར་རྒོལ། དེ་བཞིན་འཕྲོད་བསྟེན་ཡར་རྒྱས་སོགས་ཀྱི་ཐོག་ཤུགས་སྣོན་རྒྱག་དགོས་པ་འབོད་སྐུལ་ཞུས་གནང་ཡོད་པ་རེད། ཡང་ད་རེས་ཚོགས་ཆེན་ཐོག་རྒྱལ་ཁབ་ཚང་མ་ཡིས་གོ་ལའི་གནམ་གཤིས་འགྱུར་ལྡོག་ཕྱིན་ཏེ་ཚ་དྲོད་མུ་མཐུད་འཕེལ་བཞིན་པར་ཧ་ཅང་གི་བློ་འཚབ་ཡོད་པ་བརྗོད་དེ་ཡོངས་ཁྱབ་བསྒྲགས་གཏམ་གྱི་དོན་ཚན་སུམ་ཅུ་སོ་གསུམ་གྱི་ནང་ཉིས་སྟོང་སུམ་ཅུ་ལོར་སླད་དུས་སའི་གོ་ལའི་ཁྱོན་ཡོངས་ཀྱི་ལྗང་ཁང་གི་རླངས་རྫས Greenhouse Gas བརྒྱ་ཆ་བཞི་བཅུ་ཞེ་གསུམ་ཉུང་དུ་གཏོང་དགོས་པ་བརྗོད་འདུག། རྒྱ་གར་བྱང་ཤར་ཨ་སམ་མངའ་སྡེ་ནང་གནས་སྡོད་ཁོར་ཡུག་ཉམས་ཞིབ་པ་མིར་ཛ་རཧ་མན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། in terms of the relations with China།
འདི་ལྟ་བུའི་མང་མོས་ཀྱི་ཐོག་ནས་བསྒྲགས་གཏམ་སྤེལ་བར་རྒྱ་གར་གྱིས་བོད་ཀྱི་ཁོར་ཡུག་ཙམ་མིན་པར་གནད་དོན་མང་པོ་ཞིག་གི་ཐོག་ཕྱོགས་སུ་མ་ལྷུང་བའི་སྒོ་ནས་གནས་དགོས་པ་ཆགས་ཡོད། ལྷག་དོན་དུ་ད་རེས་བསྒྲགས་གཏམ་ནང་དུ་ཧི་མ་ལ་ཡའི་རི་རྒྱུད་ཚུད་པས། རྒྱ་གར་གྱིས་བོད་ཀྱི་ཁོར་ཡུག་ཙམ་མིན་པར་གནད་དོན་མང་པོ་ཞིག་གི་ཐོག་གཞན་ལ་མ་བསྟུན་ཀ་མེད་བྱུང་ཡོད།

ཡང་གནད་དོན་དེའི་ཐད་ཐའེ་ཝན་དང་ཨེ་ཤེ་ཡའི་ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་སཱ་ན་ཧ་ཤི་མི་ལགས་ཀྱིས་ད་རེས་ཡོངས་ཁྱབ་བསྒྲགས་གཏམ་དེ་ཡིས་རྒྱ་གར་གྱི་ཡར་རྒྱས་ཀྱི་གྲུབ་འབྲས་ངོམ་ཐུབ་པ་བྱུང་ཡོད་པ་མ་ཟད་རྒྱ་གར་གྱི་གྲོས་མོལ་གྱི་རྩལ་དང་སྟོབས་ཤུགས་ཇེ་ཆེར་སོང་བ་གསལ་སྟོན་བྱས་ཡོད་པའི་ཁར་འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་མང་པོ་ཞིག་གིས་གོ་ལའི་སྡིངས་ཆའི་ཐོག་རྒྱ་གར་ལྷན་དུ་མདུན་སྐྱོད་བྱེད་རྒྱུ་ཡི་འདུན་སེམས་ཆེན་པོ་ཡོད་པ་གསལ་སྟོན་བྱས་ཡོད་ཅེས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ནས་བརྗོད་བྱུང། ཡང་ད་རེས་ཚོགས་ཆེན་གྱི་ཞོར་དུ་དཀྱིལ་ཤར་ཨེ་ཤེ་ཡ་དང་ལྷོ་ཨེ་ཤེ་ཡ་གཉིས་ལ་འབྲེལ་མཐུད་ཐུབ་པའི་མེ་འཁོར་ལྕགས་ལམ་དང་གྲུ་གཟིངས་འབབ་ཚུགས་བཅས་ཀྱི་ཐོག་ལ་གོ་བསྡུར་བྱུང་འདུག་པ་མ་ཟད་འདི་ནི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་ལ་ཁ་གཏད་ཞིག་ལ་ངོས་འཛིན་གནང་བཞིན་འདུག། གཞན་ཡང་སྤྱི་ཟླ་དགུ་པའི་ཚེས་དགུ་ནས་བཅུ་བར་ཉིན་གྲངས་གཉིས་རིང་གི G-20ཚོགས་ཆེན་ཐོག་རྒྱ་གར་གྱི་སྲིད་བློན་མོ་དི་ཡིས་རྒྱ་ནག་དང་ར་ཤི་ཡ་ཕུད་ཨ་རི་ཚུད་པའི་རྒྱལ་ཁབ་བཅོ་ལྔ་ལྷག་གི་སྲིད་བློན་དང་སྲིད་འཛིན་ལྷན་དུ Bilateral Talk ཕྱོགས་གཉིས་ཀྱི་དཔལ་འབྱོར་དང་དམག་དོན་ཚོང་འབྲེལ་སོགས་ཀྱི་ཐོག་བཀའ་བསྡུར་གནང་ཡོད་པ་རེད།

དེ་ཡང་ཕྱི་ཟླ་དགུ་པའི་ཚེས་བདུན་གྱི་ཉིན་ཨ་མི་རི་ཀ་ཡི་མི་ནི་སོ་ཊ་མངའ་སྡེ་ཡི་མི་ནི་ཨ་པོ་ལི་སི་ཞེས་པའི་མངའ་ཁུལ་དང་དེ་མིན་གྱི་ས་ཁུལ་ཁག་གཅིག་གི་ནང་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་གི་འོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ས་གནས་བུད་མེད་ལྷན་ཚོགས་བཅས་གཞུང་འབྲེལ་མ་ཡིན་པ་ཡི་ཚོགས་སྡེ་ཁག་གིས་ཐུན་མོང་གིས་བོད་དོན་སེལ་ཐབས་ཡོང་ཆེད་དུ་ས་གནས་གྲོས་ཚོགས་འཐུས་མི་ནས་དོ་སྣང་དང་སེམས་ཁུར་ཡོང་བའི་བོད་དོན་དྲིལ་བསྒྲགས་དང་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཡོད་པ་རེད། དེ་ཡི་སྐོར་མི་ནི་སོ་ཊ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཡི་ཚོགས་གཙོ། བསྟན་འཛིན་ཆོས་བཟང་ལགས་སུ། འབྲེལ་ཡོད་གནས་ལུགས་བཅར་འདྲི་ཞུས་པས་ཁོང་གིས་འགྲེལ་བརྗོད་གནང་དོན་ལ།
ལགས་རེད་ཨ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསན་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་ཨ་ནི་དམིགས་བསལ་གྱིས་སྐལ་བཟང་སྒྲོལ་མ་ལགས་ཀྱིས་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ། ཨ་ནི་ད་ལྟའི་ཆ་ལ་ང་ཚོའི་གི། བྱང་ཨ་རི་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་རེད་དེ་མཉམ་དུ། མི་ནི་སོ་ཊ། སྤྱི་མཐུན་ཚོགས་པས། དབུས་པའི་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་བཞི། ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་བཞི་ནི། ས་གནས་གཞོན་ནུ་བྱས་ས་གནས་བུད་མེད་བྱས་ས་གནས་ཆུ་བཞི་སྒང་དྲུག་དང་ས་གནས། རྨི་ལམ་གཞོན་ནུ་མཐུན་ཚོགས། ང་ཚོས་ནི། ད་ལྟའི་ཆ་ལ། ཞུ་གཏུགས་ཀྱི་ལས་འགུལ། ཅིག་བཏིང་གི་ཡོད་རེད། དམིགས་བསལ་གྱི་ད་ལྟའི་ཆར་ལ། ཨ་རིའི་གྲོས་ཚོགས་ནང་ལ། བོད་རྒྱའི་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་དང་དབྱིན་སྐད་ཐོག་ནས Promoting a Resolution to the Tibet-China Conflict Act འགྲོ་གི་ཡོད་ཙང། ས་གནས་མི་ནི་སོ་ཏའི་གི་ད་བོད་རིགས་སྤྱི་མཐུན་ཚོགས་པ་རེད་དེ་མཉམ་དུ། གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་བྱང་ཨ་རིའི་སྤྱི་འཐུས། མཉམ་རུབ་ཀྱི་ཐོག་ནས་ས་གནས་མི་ནི་སོ་ཏའི་གི་གྲོས་ཚོགས་གོང་མ་དང་འོག་མ་གཉིས་ཀའི་གི་འཐུས་མི་མཉམ་དུ་ཐུག་ཡ་དང་དམིགས་བསལ་གྱི་ཁྲིམས་འཆར་འདི་སྐོར་ལ་རྒྱབ་སྐྱོར་གནང་རོགས་གནང་ཟེར་གི་འབོད་སྐུལ་དང་ཞུ་གཏུག་བྱས་ཡ་གི་ལས་འགུལ་ཅིག་བཏིང་ཡོད་རེད་ཨ་ནི་ད་ལྟའི་ཆར་ལ་ད་ང་ཚོའི་ཨ་རིའི་གྲོས་ཚོགས་གོང་མ་གི་འཐུས་མི Tina Smith དང Amy Klobuchar། ཁོ་རང་གཉིས་ཀྱི་ལས་བྱེད་མཉམ་དུ་ཐུག་ཡོད་རེད་དེ་མཉམ་དུ་བགྲོ་གླེང་དང་འབྲེལ་བ་ཤུགས་ཆེན་པོ་ཅིག་བཟོས་ཡོད་རེད་དེ་མཉམ་དུ་ད་སང་ཉིན་སྤྱི་ཟླ་དགུ་པའི་ཚེས་བཅུ་གཉིས་ལ་ནི་ང་ཚོའི་གི་གྲོས་ཚོགས་མི་ནི་སོ་ཏའི་གི་ཨིལ་ཧན་ཨོ་མར་མོ་རང་གི་ལས་བྱེད་མཉམ་དུ་དངོས་སུ་ཐུག་ཡ་དང་ནི་བགྲོ་གླེང་དང་ཁྲིམས་འཆར་དེ་སྐོར་ལ་འགྲེལ་བཤད་རྒྱག་ཡ་གི་གོ་སྐབས་ཅིག་ཡོད་རེད། ཡང་ལས་འགུལ་སྤེལ་བའི་གི་དགོས་པ་རྒྱུ་མཚན་དང་དེ་ཡི་ཕན་ནུས་སྐོར་ཁོང་གིས་མུ་མཐུད་ནས་དེ་འདྲ་གསུངས་སོང། འདི་མཉམ་དུ་ད་བྱང་ཨ་རིའི་སྤྱི་འཐུས་རེད་མི་ནི་སོ་ཏའི་བོད་རིགས་སྤྱི་མཐུན་ཚོགས་པ་རེད་འདི་མཉམ་དུ་ས་གནས་མི་ནི་སོ་ཏའི་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་གིས་གྲོས་ཆོད་དེ་ག་རེ་བྱས་ནས་ད་གནད་འགག་འདྲ་པོ་ཅིག་མཐོང་གི་ཡོད་པའི་རྒྱུ་མཚན་དང་ད་ཞུ་གཏུག་དང་ལས་འགུལ་ག་རེ་བྱས་ནས་བྱེད་ཀྱི་ཡོད་པའི་རྒྱུ་མཚན་དེ་ནས་ད་གྲོས་ཆོད་དེ་གནད། གནད་འགག་ཅིག་ཆགས་ཀྱི་ཡོད་པ་དང་ཧ་ཅང་གི་གལ་ཆེན་པོ་ཞིག་ཡིན་པར་རྩིས་ཀྱི་ཡོད་པའི་ཐོག་ནས་ནི་ལས་འགུལ་དེ་འདྲ་བ་ཅིག་བཏིང་གི་ཡོད་རེད་གང་ཡིན་ཟེར་ན་ད་གྲོས་ཆོད་འདི་གཏན་ལ་ཕབ་པ་འདྲ་བ་ཅིག་ཡིན་ན་གྲུབ་འབྲས་འདྲ་བ་ཅིག་ཐོན་པ་འདྲ་བ་ཅིག་ཡིན་ན་ནི་ཨ་རིའི་གི་ཁྲིམས་ཀྱི་ཐོག་ནས་བོད་དང་རྒྱ་ནག་གཉིས་ཀྱི་བར་ག་རེ་ཟེར་ད་བོད་དང་རྒྱ་ནག་གཉིས་ཀྱི་བར་གྱི་དཀའ་རྙོག་དེ་སེལ་ཡོད་མེད་པའི་གི་ངོས་ལེན་ཅིག་བྱེད་ཀྱི་ཡོག་རེད་བྱས་ཙང་དེ་གྲོས་ཆོད་དེ་གནད་འགག་ཞེ་པོ་ཅིག་ཆགས་ཀྱི་ཡོག་རེད་ཨ་ནི་ད་ཞུ་གཏུག་གི་ནུས་པ་དེ་ཤུགས་ཆེན་པོ་ཅིག་ཡོག་རེད་བསམ་གྱི་འདུག་གང་ཡིན་ཟེར་ན་ད། ད་སྤྱིར་བཏང་ནས་གྲོས་ཚོགས་འཐུས་མི་གོང་མ་དང་འོག་མ་ད་བོད་ཀྱི་གནས་སྟངས་དང་བོད་ཀྱི་གནས་སྟངས་འདི་སྐོར་ལ་ད་སྤྱིར་བཏང་ནས་མཁྱེན་གྱི་ཡོད་པའི་ད་རེ་བ་འདྲ་པོ་ཅིག་ཡོད་རེད་ཡིན་ན་ཡང་མཚམས་མཚམས་ད་མཁྱེན་གྱི་མེད་ཙང་ཨ་ནི་ཞུ་གཏུག་བྱེད་ཡ་དེ་ཡ་གནད་འགག་ཅིག་ཆགས་ཀྱི་ཡོད་རེད་བོད་དངོས་ཡོད་གནས་སྟངས་དང། ཉི་མ་རེ་རེ་གི་ནང་གི་འགྱུར་བ་གང་འདྲ་བ་ཅིག་འགྲོ་གི་ཡོད་པའི་གི་ངོ་སྤྲོད་བྱས་ཡ་དང། འདི་ད་ང་ཚོ་བོད་མི་བཙན་བྱོལ་ནང་ལ་ཡོད་པའི་བོད་མི་གི་ལས་འགན་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་ཙང། འདི་ཡ་ལས་འགུལ་དེ་གནད་འགག་ཅིག་ཆགས་ཀྱི་འདུག།
ཅེས་དེ་རིང་མེ་སེར་ཚང་རྒྱུད་དུ་སྙན་སྒྲོན་སྒོ་མ་ཨར་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་གི་ལེ་ཚན་འདི། ཨ་སྒྲོན་གྱིས་ཕྱོགས་བསྒྲིགས་བྱས་པ་དེ་ཉན་རོགས།

དམིགས་ཡུལ་ནི་བཙན་པོ་ཡི་རྒྱལ་ཁབ་ཀྱི་གོང་མ་ཡི་བཀའ་དྲིན་ཤུགས་དྲིན་ཆེན་པོ་མངོན་པར་བྱས་པ་དང། ས་གནས་ཁག་གིས་གནའ་རྫོང་དོན་གཅོད་ཀྱི་གོ་སྐབས་བཟང་པོ་ཞིག་གནང་བ་ལྟ་བུ་བྱེད་ཀྱི་ཡོད། འོན་ཀྱང་དོན་དངོས་ཀྱི་ཐོག་དེ་འདྲ་རེད་དམ་ཞེས་པ་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་ནས་གསུངས་པར། བི་རུ།

ད་དུང་ནན་བརྗོད་གནང་བར་ལོ་རྒྱུས་རང་བཞིན་ལྡན་པའི་སྲོལ་རྒྱུན་གྱི་འཛུགས་སྐྲུན་བཤིག་རྒྱུ་མཚམས་འཇོག་དགོས་པ་དང་ཞིག་གསོ་དགོས་པའི་གི་འཛུགས་སྐྲུན་དངོས་པོ་གང་འདྲ་ཡིན་རུང་ས་གནས་འདི་ག་ཡི་ལོ་རྒྱུས་ཀྱི་ཁྱད་ཆོས་དང་མཐུན་པའི་གི་ཐོག་ནས་སྤྱོད་དགོས་པ་ཞེས་བརྗོད་ཡོད། ཡིན་ན་ཡང་ཉེ་བའི་ལོ་ཤས་ཀྱི་ནང་ལ་ལྷ་ས་ཡི་གནའ་གྲོང་ཁུལ་དུ་ཇུས་འགོད་བྱེད་སྟངས་ནི་ཁྱད་པར་ཧ་ཅང་ཆེན་པོ་དང་ཧ་ལམ་ལོ་ལྟར་རྣམ་གྲངས་སྣ་ཚོགས་ཀྱི་ལས་གཞི་ཆེན་པོ་སྤེལ་གྱི་ཡོད། དཔེར་ན་གནའ་བོ་ཡི་ཁང་པ་རེ་རེ་བཞིན་བཤིག་པ་དང་དང་ཐོག་ནས་གནས་སྡོད་བྱེད་མཁན་ཁྱིམ་ཚང་རེ་རེ་བཞིན་གནས་སྤོ་བྱེད་བཅུག་པ་སྐོར་ལམ་འདིར་དབང་བའི་འབྲེལ་ཡོད་ཀྱི་གྲུབ་ཆ་ཡི་ཆ་ཤས་སུ་གྱུར་པའི་གི་ཚོང་བྱེད་མཁན་ཡོངས་རྫོགས་གནས་སྤོ་བྱེད་བཅུག་ཡོད་པ། ལོ་རྒྱུས་ལ་བཟོ་བཅོས་བྱས་ནས་བསྐྱར་དུ་བྲིས་པའི་གི་དྲན་གསོ་ཁང་དཔེར་ན། ཆིང་སྲིད་གཞུང་གི་བོད་སྡོད་ཨམ་བན་ཡ་མོན་ཟེར་བ་དང་དགེ་འདུན་ཆོས་འཕེལ་དྲན་གསོ་ཁང་ཟེར་བ་བསྐྱར་དུ་བསྐྲུན་ཡོད། ད་དུང་དེ་སྔ་ཡི་ལྷ་ས་གྲོང་ཁྱེར་གཞུང་སྣང་རྩེ་ཤག་ལ་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་སྤེལ་ཡུལ་ཟེར་བ་གསར་འཛུགས་བྱས་པ་དང། བར་སྐོར་སྐོར་ལམ་གྱི་ཐོག་ལ་པི་སེང་ཁི་ཟེར་བ་དང་ཁེན་ཏེ་ཅི་ཟེར་བའི་ཟ་ཁང་བཙུགས་པ།

དེ་བཞིན་ག་ས་གང་ལ་ཁེངས་ནས་ཡོད་པའི་སོ་ལྟ་ཁང་དང་ཡིད་བཞིར་གྱི་སྒོ་མ་ཎི་འཁོར་ལོ་ནང་བཞིན་བཟོས་པའི་གི་སོ་ལྟ་ཡི་པར་ཆས་དང་ག་ས་གང་ལ་བཙུགས་པའི་གི་ཆེ་ཆུང་འདྲ་མིན་གྱི་སྐར་ལྔ་ཡི་དར་དམར་སོགས་ཡོད་པ་དེ་གིས་གསར་གཏོད་གསར་པ་ཡི་ཡ་མཚན་ཟེར་བ་འདི་ཡི་ཐོག་ནས་འདུ་ཤེས་འཛིན་སྟངས་ཀྱི་རང་བཞིན་དང་ཚོང་ལས་ཀྱི་རང་བཞིན་མངོན་གསལ་དོད་པོ་གྱི་ངང་ནས་མཉམ་དུ་གནས་པའི་གི་བརྗོད་གཞི་གཙོ་བོ་འདི་མངོན་པའི་སྤྱི་གླིང་ཞིག་བཟོས་ཡོད། ཐ་ན་ལྷ་སར་འཚོ་བ་བྱེད་མཁན་གྱི་བོད་མི་དང་བོད་ཀྱི་ས་ཕྱོགས་གང་ས་ནས་དཀའ་ངལ་མང་པོ་ཁྱད་བསད་བྱས་ཏེ་ལྷ་ས་གི་ནང་ལ་གནས་མཇལ་དུ་ཕེབས་པའི་བོད་མི་ནི

རྒྱ་ནག་གི་ས་ཕྱོགས་གང་ས་ནས་ཡོང་བའི་གི་ཡུལ་སྐོར་བ་ལ་ཁོ་པས་པར་ལེན་བྱས་པ་དེ་གིས་ས་གནས་རང་གི་མི་ཡི་འཚོ་བར་བར་ཆད་ངེས་ཅན་བཟོ་ཡི་ཡོད་རུང་ད་དུང་སྣང་མེད་དུ་བཏང་ནས་མི་འགྲིག་པ་མེད་པ་ལྟ་བུ་བྱེད་གི་ཡོད་པ་འདི་ཡི་ཐོག་ནས་ཡ་རབས་སྤྱོད་བཟང་མེད་ལ་དེ་བས་ཀུན་སྤྱོད་མེད་པ་ཞིག་མངོན་གྱི་ཡོད་པ་རེད་དེ་ལས་ལྡོག་སྟེ་སྐོར་ལམ་གྱི་སྟེང་གི་བདག་པོར་གྱུར་འདུག། འདྲ་པར་དང་བརྙན་པར་མི་ཉུང་བ་ཞིག་གི་ཐོག་ནས་རིག་ཐུབ་རྒྱུར་ལྷ་ཁང་གི་གཟིམ་སྒོ་ཡི་མདུན་བཅོས་མའི་བྱེད་སྟངས་ཀྱི་ཐོག་ནས་རྟེན་འབྲེལ་འདྲ་པར་ལེན་མཁན་གྱི་ཡུལ་སྐོར་བ་དེ་ཚོ་གིས་བོད་པའི་བགྲེས་གཞོན་སྐོར་ལམ་བརྒྱུད་མ་ཎི་འཁོར་ལོ་ཡི་ལམ་ཆུང་དེ་རང་གི་ཐོག་ལ་བསྐྱོད་ཀྱི་ཡོད་པ་མིག་མདུན་མཐོང་གི་ཡོད་རུང་ཅལ་ཅོལ་དང་ལམ་འགག་ཤང་ཙམ་ཡང་བྱེད་ཀྱི་མེད་པ་རེད།

ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་བསྲིངས་བྱས་ཟིན་པ་ཡིན། ནི་དེ་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ནི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།